ཨོ་སི་ཀྲི་ལི་ཡའི་རྩ་ཁྲིམས་ནང་གདོད་མའི་མི་རིགས་ལ་བརྩི་འཇོག་བྱེད་པའི་སྒོ་ནས་དྲང་བདེན་དང་རང་ཐག་རང་གཅོད་ཀྱིས་མདུན་སྐྱོད་དགོས་པའི་གྲོས་འཆར་བཏོན་ཡོད་པ་རེད། ང་ཚོ་ལྷོ་ཕྱེད་གོ་ལའི་ས་ཕྱོགས་གང་སར་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱལ་ཡོངས་རྩ་ཁྲིམས་ལྷན་ཚོགས་སུ་མཉམ་འཛོམས་ཐོག་ཨོ་ལུ་རུ་སེམས་ཀྱི་བསྒྲགས་གཏམ་དེ་བཟོས་པ་ཞིག་ཡིན། ང་ཚོ་གདོད་མའི་མི་རིགས་དང། Torres Strait མཚོ་གླིང་པའི་མི་རིགས་ནི་ཨོ་སི་ཀྲི་ལི་ཡ་དང་དེའི་ཉེ་འཁོར་གྱི་གླིང་ཕྲན་གྱི་ས་སྐྱེས་རྡོ་སྐྱེས་ཀྱི་མི་རིགས་ཆེས་ཐོག་མ་དེ་ཆགས་ཡོད་པ་དང། ང་ཚོའི་ཁྲིམས་ལུགས་འོག་ས་དེའི་བདག་པོ་ཡིན། དེ་ཡང། ང་ཚོའི་མེས་པོ་རྣམས་ཀྱི་དུས་ནས་བཟུང་ས་དེར་བདག་དབང་འཛིན་ཡོད་པ་དང། སྤྱི་དམངས་ཀྱི་བརྩི་སྲོལ་ལྟར་ན་གནའ་བོའི་དུས་ནས་ཡོད་པར་ངོས་འཛིན་ཞིང། ཚན་རིག་ལ་ལྟར་ན་ལོ་ངོ་སྟོང་ཕྲག་དྲུག་ཅུ་གོང་ནས་ས་གནས་དེར་ང་ཚོའི་མི་རིགས། གནས་ཆགས་ཡོད། བདག་དབང་ཞེས་པ་ནི་ང་ཚོའི་མེས་པོའི་སའམ་རང་བྱུང་སྐྱེ་དངོས་དང། ས་དེར་སྐྱེ་འཚར་བྱུང་ནས་གཞིས་ཆགས་ཡོད་པའི་གདོད་མའི་མི་རིགས་བར་གྱི་ཆོས་ཕྱོགས་ཀྱི་འབྲེལ་བར་གོ་དགོས་པ་དང། རྒྱུ་མཚན་དེར་གཞི་བཞག་ཐོག་ང་ཚོ་ས་དེའི་བདག་པོ་དང་དེར་བདག་དབང་ཆ་ཚང་ཡོད་པ་ཡིན། ང་ཚོས་ས་དེར་བདག་དབང་ནམ་ཡང་མགོ་བཏགས་ཞུས་མེད་ལ། ས་དེ་ནམ་ཡང་དོར་མེད། ང་ཚོའི་བདག་དབང་ཨོ་སི་ཀྲི་ལི་ཡའི་གཞུང་དང་མཉམ་འབྲེལ་ཐོག་མུ་མཐུད་ནས་གནས་ཡོད། དེ་ལྟར་མ་ཡིན་ཚེ་གནས་ལུགས་གཞན་ཡོང་ག་ལ་སྲིད། ང་ཚོའི་མི་རིགས་དེས་ས་དེར་ལོ་སྟོང་ཕྲག་དྲུག་ཅུ་ལྷག་ཙམ་བདག་འཛིན་བྱས་ཡོད་པས་ཉེ་བའི་ལོ་ཉིས་བརྒྱ་ཙམ་གྱི་ནང་རྩ་ཆེན་གྱི་ས་དེ་དང་ང་ཚོའི་མི་རིགས་བར་གྱི་འབྲེལ་བ་དམིགས་བསལ་དེ་རྒྱལ་རབས་ལོ་རྒྱུས་ནས་ཡལ་བ་ག་ལ་སྲིད། དེར་བརྟེན་ཁ་ཡོད་ལག་ཡོད་ཀྱི་རྩ་ཁྲིམས་བསྒྱུར་བཅོས་བཏང་ན་ཨོ་སི་ཀྲི་ལི་ཡར་གནའ་རབས་ཀྱི་བདག་དབང་དང་ལྡན་པའི་རྒྱལ་ཁབ་ཅིག་ཡོང་བའི་རེ་བ་ཡོད། མི་རིགས་གཞན་དང་བསྡུར་ན་ང་ཚོའི་མི་རིགས་ནས་བཙོན་འཇུག་བྱས་པ་མང་ཤོས་ཆགས་ཡོད། དེ་ཡང་ང་ཚོ་སྐྱེ་དུས་ནས་ཉེས་ཅན་པ་མ་ཡིན། ང་ཚོའི་ཕྲུ་གུ་ཚོ་རང་ཉིད་ཀྱི་ནང་མི་ལས་ཁ་འཐོར་འགྲོ་ཡི་ཡོད། དེ་ནི་ང་ཚོས་ཕྲུ་གུར་བརྩེ་བ་དང། ཤ་ཚ་མེད་པ་མ་ཡིན། ང་ཚོའི་གཞོན་སྐྱེས་ཕོན་ཆེན་ཞིག་བཙོན་དུ་ཚུད་ཀྱི་ཡོད། ཁོང་རྣམས་ང་ཚོའི་མ་འོངས་ཀྱི་རེ་བ་ཡིན། གནད་དོན་དེ་དག་ལས་ང་ཚོའི་མི་རིགས་ཀྱི་དཀའ་ངལ་དེ་ནི་སྤྱི་ཚོགས་ཀྱི་སྒྲིག་སྲོལ་ལ་ཐུག་ཡོད་པ་གསལ་པོ་རེད་ལ། ང་ཚོར་ནུས་སྟོབས་མེད་པའི་རྐྱེན་གྱིས་ཀྱང་རེད། ང་ཚོས་རྩ་ཁྲིམས་བསྒྱུར་བཅོས་བྱས་ནས་གདོད་མའི་མི་རིགས་ཀྱི་ནུས་ཤུགས་སྤེལ་བའི་ཐོག་ང་ཚོའི་མི་རིགས་ཀྱི་ཐོབ་ཐང་དང་དབང་ཆ་བདག་འཛིན་བྱེད་པའི་རེ་བ་བྱེད་ཀྱི་ཡོད། ང་ཚོའི་མི་རིགས་ལ་ནུས་སྟོབས་དང་དབང་ཐང་སྤེལ་བ་ཡིན་ན་ང་ཚོའི་ཕྲུ་གུ་ཚོར་མདུན་ལམ་དར་རྒྱས་ཡོང་ངེས་རེད། ང་ཚོའི་མི་རིགས་ཀྱི་བསམ་ཚུལ་ཨོ་སི་ཀྲི་ལི་ཡའི་རྩ་ཁྲིམས་ནང་ཆ་འཇོག་བྱ་དགོས་པར་ཞུ་སྐུལ་བྱེད་ཀྱི་ཡོད། མ་ཁ་ར་ཏ་ཞེས་པ་ནི་དཀའ་ངལ་མང་པོར་མཉམ་དུ་གདོང་ལེན་བྱེད་པའི་དོན་རེད། ང་ཚོའི་མཐར་ཐུག་དམིགས་ཡུལ་ནི་ཨོ་སི་ཀྲི་ལི་ཡའི་མི་དམངས་རྣམས་དང། དྲང་བདེན་གྱི་འབྲེལ་བ་ཞིག་བསྐྲུན་པའི་ཐོག་ང་ཚོའི་ཕྲུ་གུ་རྣམས་ལ་བདེན་པ་དང་རང་ཐག་རང་གཅོད་ཀྱི་མ་འོངས་པ་ཞིག་བཟོ་རྒྱུ་དེ་ཡིན། ང་ཚོས་མ་ཀ་ར་ཏཱ་ལྷན་ཚོགས་ཤིག་བཟོས་ནས་དེས་ཨོ་སི་ཀྲི་ལི་ཡའི་གཞུང་དང་གདོད་མའི་མི་རིགས་བར་གྲོས་མཐུན་དང། ང་ཚོའི་ལོ་རྒྱུས་དྲང་པོ་དྲང་བཞག་བཤད་དགོས་པར། འགན་འཁུར་བླངས་དགོས། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར་ང་ཚོའི་མི་རིགས་རྣམས་མི་འབོར་ཞིབ་བཤེར་སྐབས་མི་གྲངས་སུ་བརྩིས་པ་རེད། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ང་ཚོའི་བསམ་ཚུལ་དང་སེམས་ཚོར་ངེས་ངེས་ཆ་འཇོག་བྱེད་པར་རེ་སྒུག་བྱེད་ཀྱི་ཡོད། ང་ཚོ་སྡོད་སྒར་ནས་ཐོན་ཏེ་ས་ཁྱོན་ཆེ་བའི་ལུང་པ་དེར་གོམ་བགྲོད་བྱེད་རྒྱུ་ཡིན་པས་ཨོ་སི་ཀྲི་ལི་ཡའི་མི་རིགས་ཀྱི་མ་འོངས་མདུན་ལམ་ཡག་པོ་ཞིག་ཡོང་ཆེད་ཁྱེད་རྣམ་པས་ང་ཚོའི་ལས་འགུལ་ནང་མཉམ་ཞུགས་གནང་བར་ཞུ་འབོད་བྱེད་ཀྱི་ཡོད།